རྣམ་པ་ཚོ་སྐུ་ཁམས་བཟང་ང་ཀུན་བཟང་སྒྲོལ་མ་ཡིན། དེ་རིང་གི་ང་ཚོའི་བདེ་སྐྱིད་ཀྱི་ས་བོན་གྱི་ལེ་ཚན་འདི་ནང། དེ་སྔ་ལོ་ངོ་འགའ་ཤས་ཤིག་གི་གོང་དུ། རྡ་རམ་ས་ལའི་རྡ་སྟེང་བོད་ཁྱིམ་སློབ་གྲྭའི་དགེ་ལས་ཡོངས་ལ། བཀའ་བློན་ཁྲི་ཟུར་སློབ་དཔོན་མཁས་དབང་ཟམ་གདོང་རིན་པོ་ཆེ་མཆོག་གིས། ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་དམ། ཡང་ན་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཀྱི་སྐོར་ལ་གསུང་བཤད་གནང་བའི་དུམ་བུ་ཞིག་སྙན་སྒྲོན་ཞུ་རྒྱུ་ཡོད། དེ་ཡང་ཐོག་མར་སློབ་དཔོན་ཆེན་པོ་བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཞེས་པ་དེ་གལ་གནད་ཆེན་པོར་ངོས་འཛིན་གནང་དགོས་དོན་ཇི་ཡིན་སྐོར་ལ་གསུངས་དོན། ྋསྐྱབས་མགོན་རིན་པོ་ཆེས་ཆོས་ལུགས་དང་མ་འདྲེས་པའི་བཟང་སྤྱོད་གསུང་ཡ་དང། སྐབས་འགའ་རེས་ཨེ་ནི་ཆོས་ལུགས་རིས་མེད་ཀྱི་བཟང་སྤྱོད Secular Ethics གསུང་དགོས་ཡ་གི་ཐོག་མའི་རྒྱུ་མཚན་ག་འདྲས་ཅིག་ཆགས་ཀྱི་ཡོད་རེད་གསུངས་པ་ཡིན་ན། ད་ལྟའི་གནས་སྐབས་ལ་འཇིག་རྟེན་ཁྱོན་ཡོངས་ཀྱི་ནང་ལ་འགྲོ་བ་མི་རིགས་ཀྱིས་མཚོན་པའི་སྲོག་ལྡན་ཚང་མ་ལ་ཡ་དཀའ་ངལ་མང་པོ་ཞེ་པོ་ཅིག་ཡོད་རེད། དཀའ་ངལ་ཁ་ཤས་ཉེན་ཚབས་ཆེན་པོ་ས་ཡི་གོ་ལ་ཁོ་རང་གཏོར་བཤིག་ལ་འགྲོ་ཡག་གི་ཉེན་ཁ་ཡོད་པའི་དཀའ་ངལ་དེ་འདྲས་ཡོད་རེད། དེ་ཚོ་ཚང་མ་ཡོང་དགོས་ཡག་གི་གནད་དོན་ག་པར་ཐུག་ཡོད་རེད་ཟེར་ན་ཡོང་དགོས་ཡག་གི་གནད་དོན་དེ།

ལ་བརྩི་གི་ཡོད་རེད། གཅིག་བྱས་ན་ཡག་པོ་ཡིན་ཡང་ཡིན་གྱི་རེད། ཡིན་ནའང་ཡག་པོ་དེ་དང་མཉམ་དུ་ལ་སྡུག་ཅག་ཡང་མང་པོ་ཞེ་པོ་ཅིག་མཉམ་དུ་ལ་ཁྲིད་ནས་ཡོད་རེད། དེའི་སྐབས་ལ་ཆོས་དང་ཆབ་སྲིད་ཐ་དད་དུ་དབྱེ་དགོས་ཡ་དེ་ཤུགས་ཆེན་པོ་ཅིག་བྱུང་པ་ཡིན་ཙང། འཇིག་རྟེན་སྲིད་ལུགས་རྐྱང་པ་ལ་ཡ Secularism ཟེར་ཡ་དེ། ད་ལྟ་ཡང་ནུབ་ཕྱོགས་པའི་བསམ་བློའི་ནང་ལ། ཆོས་འགལ་རིང་ལུགས་དང་ཆོས་འགོག་རིང་ལུགས་ཆོས་ལ་དགག་པ་རྒྱག་མཁན། ཆོས་མི་དགོས་ཟེར་མཁན་འོ་དེ་འདྲས་ཅིག་ལ་ཡ། བསམ་བློ་བཏང་ནས། Secular ཟེར་བའི་ཚིག་དེ། ང་ཚོ་ཤར་ཕྱོགས་པའི་གོ་བ་རྒྱག་སྟངས་ནང་བཞིན་རྒྱག་གི་ཡོད་མ་རེད། བྱས་ཙང་སྐྱབས་མགོན་རིན་པོ་ཆེས་ཕྱག་དེབ་ཀྱི། ཞལ་བྱང། མཛད་པའི་སྐབས་ལ། Beyond Religion། Secular Ethics། ཅེས་ཐོག་མ་དེ་ཡོད་རེད། དེ་ནུབ་ཕྱོགས་པ་དེ་ཚོས Secular ཟེར་བ་ཡིན་ན། ཨེ་ནི་ངེས་པར་དུ་ཆོས་ལ་འགལ་ཟླ་བྱེད་མཁན་དང་ཆོས་ལ་དགག་པ་རྒྱག་མཁན་བཟོ་འདྲ་ཅིག། གོ་གི་རེད་དེ Secular གྱི་ཚིག་དེ་མ་བཞག་རོགས་གནང་ཟེར་ནས་མཁས་པ་མང་པོས་ཞུས་གནང་སོང་དེར་བརྟེན་ནས་ད་ད་ལྟ་ཕྱག་དེབ་ཀྱི་ཞལ་བྱང་ནི་ཡང Beyond Religion Ethics for All World དེ་ཚིག་དེ Secular ཟེར་ཡག་གི་ཚིག་དེ་མ་བཞག་བྱས Ethics for All World ཅེས་གསུངས་ཡོད་རེད་ཡིན་ནའང་ནང་ལོགས་ལ་ཡང Secular Ethics ཟེར་དེ་ཡང་སེ་ཡང་སེ་བེད་སྤྱོད་གནང་བ་རེད་དེ་ཡིན་ཙང་ང་ཚོས Secular ཚིག་བེད་སྤྱོད་གཏང་ཡག་གི། གོ་དོན་དེ་ལ་ཡང་སྤྱིར་བཏང Secular ཟེར་ཡ་གི་ཚིག་དེ་དེ་དོན་དག་བཤད་སྟངས་མི་འདྲ་བ་ཕལ་ཆེར་བཞི་བཅུ་ཞེ་གྲངས་ཅིག་ཡོད་རེད། གང་ལྟར་དེ་རིང་སང་ཉིན་གྷན་དྷི་དང་བི་ནོ་བྷ་བྷ་ཝེ་ཁོང་ཚོའི་གསུང་སྟངས་དང། སྭ་མི་བི་བེ་ཀ་ནན་ད་ཁོང་ཚོའི་གསུང་སྟངས་བྱས་པ་ཡིན་ན། Secular དེ་ཆོས་འགོག་རིང་ལུགས་དང་ཆོས་འགལ་རིང་ལུགས་ལ་མ་བསྒྱུར་བར་བྱས་ནས་ཆོས་ལུགས་རིས་མེད་ཟེར་ཡ་དེ་བསྒྱུར་བ་རེད། སར་བ་དྷར་མ་སམ་བྷ་བ་རྒྱ་གར་སྐད་ལ་ཡ་སམ་བྷ་བཱ་ཟེར་ན་གཅིག་གྱུར་གྱི་ཐུགས་སྣང་གཅིག་གྱུར་གྱི་གུས་ཞབས། སར་བ་དྷར་མ་ཟེར་ན་ཆོས་ལུགས་ཐམས་ཅད་ཆོས་ལུགས་ཐམས་ཅད་ལ་ཉེ་རིང་མེད་པར་གཅིག་གྱུར་གྱི་གུས་ཞབས་བྱེད་ཡ་དེ་ཨ་ནི Secular གོ་དོན་ལ་སིམ་བཅད་དུ་བྱས་པ་རེད་བྱས་ཙང་ད་ལྟ་ང་ཚོས་བེད་སྤྱོད་བྱེད་ཡག་གི Secularism Secular Ethics གསུང་ཡ་དེ་ཆོས་ལུགས་རིས་མེད་ཀྱི་གནས་སྟངས་ཡིན་པ་དེ་མ་གཏོགས་ཆོས་འགལ་རིང་ལུགས་མིན་པ་དེ། གསལ་པོ་བྱས་ཕྱིན་དགོས་ཡ་ཅིག་རེད། ད་ཆོས་དང་ཆབ་སྲིད་ཐ་དད་ལ་དབྱེ་བ་ཕྱེས་པའི་རྗེས་ལ་ཡ། མིའི་བཟང་སྤྱོད་ཀྱི་འགན་ཁུར་དེ་ཆོས་ལུགས་ཁག་ལ་མེད་པའི་བཟོ་འདྲ་ཆགས་པ་རེད། བསླབ་གྲྭ་ཁག་གི་ནང་ལོགས་ལ་ཆོས་ཀྱི་སློབ་སྟོན་དང་བཟང་སྤྱོད་ཀྱི་སློབ་སྟོན་དེ་མི་དགོས་པར་སྟོན་སྟོན་འདྲ་བ་བྱས་ནས་ད Secular ལུང་པ་དེ་ཚོ་ནང་ལོགས་ལ་བསླབ་གྲྭ་ཁག་གི་ནང་ལ་ཆོས་བསླབ་ན་འགྲིག་གི་མ་རེད་ཟེར་ཡ་དེ་གི་གནས་སྟངས་དེ་རིམ་པས་རིམ་པས་སླེབས་བསྡད་པ་རེད། དེ་ཙམ་དུ་མ་ཟད་པའི། དོན་ཚན་གཉིས་པ་འདྲ་པོ་ཅིག་ལ་ཡ། ཆོས་ལུགས་རང་རང་སོ་སོ་ཉམས་ཆག་ལ་ཕྱིན་ནས། ཆོས་ལུགས་ནང་ནས་བཤད་པའི་དོན་ཇི་མ་ཇི་བཞིན་ཉམས་ལེན་བྱེད་མཁན་དཀོན་པོ་ཆགས་པ་རེད། ང་རང་ཚོ་ནང་པ་ལྟ་བུ་ལ་ཆ་བཞག་པ་ཡིན་ནའི། ཉི་མ་རྟག་པ་རེ་བཞིན། སངས་རྒྱས་ཆོས་ཚོགས་མཆོག་རྣམས་ལ་ཟེར་བྱས་འདོན་གྱི་ཡོད་རེད་དེ། དངོས་གནས་ད། སྐྱབས་འགྲོ་སེམས་བསྐྱེད་དང་མཐུན་པའི། མི་ཚེའི།

གསུངས་པ་དེ་ལ་ཆོས་ལུགས་དང་འབྲེལ་བའི་བཟང་སྤྱོད་བྱས་པ་ཡིན་ན་གཅིག་གྱུར་གྱི་ཡོད་མ་རེད། མང་ཆེ་བ་ཅིག་འདྲ་པོ་འདྲ་པོ་རེད་རེད་དེ་ཡིན་ནའི་ཆོས་ལུགས་སོ་སོ་དང་འབྲེལ་བ་མི་འདྲ་བ་མི་འདྲ་བ་ཆགས་ཡོང་དུས་སྐབས་ལ་ཆོས་ལུགས་གཅིག་གྱུར་གྱི་བཟང་སྤྱོད་ཅིག་ཡོང་ཐུབ་ཡ་ཁག་པོ་ཡོད་རེད། དཔེར་ན་ཆ་བཞག་ན་དགུ་བཅུ་གོ་བདུན་གྱི་ལོ་ལ Chicago ལ་ཡ World Parliament Religions ཚོགས་པའི་སྐབས་ལ་ཡ།

འགྲོ་བ་མི་རིགས་སྤྱི་ཡོངས་ཀྱི་ལས་འགན་གྱི་ནང་ལ་བཞག་ཐུབ་ཀྱི་རེད་ཐུབ་ཀྱི་མ་རེད། དེ་ཡིས་ཆོས་ལུགས་སོ་སོའི་དགོངས་པ་བཞེས་སྟངས་ཀྱི་ཐོག་ནས་བརྒྱ་ཆ་བརྒྱ་ཐམ་པའི་འཚེ་བ་མེད་པ་དེ་བཟང་སྤྱོད་ཀྱི་ཡན་ལག་ཅིག་ལ་འཁྱེར་ཡོང་ཡག་ཁག་པོ་ཆགས་ཀྱི་འདུག་ག་ད་དེ་དཔེ་མཚོན་ཙམ་ཞིག་རེད་དེ་འདྲ་ཡིན་དུས། ཆོས་ལུགས་སོ་སོའི་བཟང་སྤྱོད་ཀྱི་རྣམ་གཞག་མི་འདྲ་ཡོད་པ་ཡིན་ཙང་དེ་སྤྱི་ཡོངས་ལ་ཁྱབ་མ་ཐུབ་པ་ཅིག་དང་ལྷག་པར་དུ། ད་ལྟ། ས་གོ་ལ་འདིའི་ཐོག་ལ། མིའི་འགྲོ་བ་ཐེར་འབུམ་བདུན་ཡས་མས་ཅིག་ཡོད་པའི་ནང་ལོགས་ལ་ཡང། བརྒྱ་ཆ་ག་ལ་གང་ཙམ་གྱིས་ཆོས་ལ་ཡིད་ཆེས་མེད་མཁན་རེད། ལྷག་པར་དུ་ཚན་རིག་པ་དེ་ཚོས། ཆོས་ལ་ཡིད་ཆེས་བྱེད་པ་དང། རྨོངས་དད་བྱེད་པ་གཉིས་པོ་དེ་དབྱེ་བ་མ་ཤེས་པ་ནི་གཅིག་གྱུར་འདྲ་པོ་ཅིག་རྩིས་བྱས། ཚན་རིག་པ་ཡིན་ཕྱིན་ཆད་སེམས་ཀྱི་གདིང་ནས་ཆོས་ལ་ཡིད་ཆེས་ཡོད་པ་ཡིན་ནའི། ཕྱི་ལོགས་ལ་ཡང་ཆོས་ལ་ཡིད་ཆེས་མེད་མདོག་མདོག་བྱས་ནས་རྣམ་འགྱུར་བསྟན་དགོས་ཀྱི་ཆགས་བསྡད་རེད། དེ་འདྲ་ཡིན་ཙང་ཆོས་ལུགས་དང་མ་འདྲེས་པའི་བཟང་སྤྱོད་ཀྱི་གནས་བབ་ཅིག་མ་བྱུང་བ་ཡིན་ན། ཆོས་ལུགས་རྐྱང་པའི་ཐོག་ལ་བཞག་པ་ཡིན་ན། ཕྱོགས་གཅིག་ནས་ཆོས་ཀྱི་ཉམས་ལེན་ཇི་བཞིན་དུ་མ་བྱུང་བའི་དབང་གིས་ནུས་པ་མེད་པ་བྱས། སོ་སོས་ཉམས་ལེན་མ་བྱས་པ་ཅིག་ལ་ཡང་མི་ལ་ཉམས་ལེན་བྱེད་རོགས་ཟེར་ལབ་པ་ཡིན་ན་དེ་ནུས་པ་གང་ཡང་ཡོང་གི་མ་རེད་པ། དེ་དང་ཕྱོགས་མཚུངས་ཆོས་ལུགས་ལ་མ་བརྟེན་པའི་ཐོག་ནས་བཟང་སྤྱོད་གོང་འཕེལ་དུ་གཏོང་རྒྱུའི་ཞལ་གདམས་འདི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནང་བ་ཞིག་རེད་ཅེས་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་གིས། ད་ད་ལྟ་ང་ཚོ་བཟང་སྤྱོད་ཅིག་གི་ཤེས་ཡོན་གྱི་ལམ་སྲོལ་གྱི་ནང་ལ་འཁྱེར་ཡོང་དགོས་ཀྱི་ཡོད་ན་འདི་ཆོས་ལུགས་དང་མ་འདྲེས་པ་ཅིག་མ་བྱས་པ་ལ་ཡང་ཐབས་མེད་པ་ཞིག་སྲིད་པ་རེད་ཆོས་ལུགས་དང་མ་འདྲེས་པ་ཅིག་ཡོད་པ་ཡིན་ན་དཀའ་ངལ་གང་ཡང་ཡོད་མ་རེད་སློབ་ཚན་གཞན་པ་དང་སྤྱི་ཚོང་སྤྱི་ཚོགས་ཚན་རིག་དང་ཅིག་གི་དངོས་ཁམས་རིག་པ་དང་ག་རེ་བསླབ་པ་ཡིན་ནའི་ཁོ་སྒང་ག་ལོག་ལ་གཅིག་གྱུར་བྱས་ནས་བསླབ་དགོས་ཡ་ཅིག་རེད་མ་གཏོགས་རིག་པའི་གཞུང་ལུགས་དེའི་ནང་ལ་ཡོད་པའི་གནས་སྟངས་དེ་སྤྱད་དེ་ལྟ་གྲུབ་ཀྱི་ཆ་ག་འདྲ་བྱས་པ་ཡིན་ནའི། གཅིག་གྱུར་རང་ཆགས་འགྲོ་གི་རེད་མ་གཏོགས། ཁོ་ལ་ཡ་ཁ་ཤས་ཀྱིས་དང་དུ་ལེན་ཁ་ཤས་ཀྱིས་དང་དུ་མ་ལེན། འདི་ང་ཚོས་ཁས་བླངས་ཡག་དེ་རེད་འདི་ང་ཚོས་ཁས་མི་བླངས་ཡག་དེ་རེད་ཟེར་ལབ་ཡ་མེད་པ་ཆགས་ཀྱི་རེད་བ། དཔེར་ན་ཆོས་ལུགས་དང་འབྲེལ་བའི་བཟང་སྤྱོད་ལྟ་བུ་ཆགས་བཞག་པ་ཡིན་ན་ཆོས་ལུགས་ཀྱི་ནང་ལ་གཞི་རིམ་གྱི་འཇིག་རྟེན་བཀོད་པ་པོ་ཁས་ལེན་མཁན་དང་འཇིག་རྟེན་བཀོད་པ་པོ་ཁས་མི་ལེན་མཁན་ཁག་གཉིས་ཡོད་རེད། འཇིག་རྟེན་བཀོད་པ་པོ་ཁས་བླངས་མཁན་གྱི་བཟང་སྤྱོད་དེ་སྤྱད་དེ་གཅིག་བྱས་ན་འཇིག་རྟེན་བཀོད་པ་པོ་ཁས་མི་ལེན་མཁན་ཚོ་ལ་ཡང་ངན་སྤྱོད་ཆགས་འགྲོ་ཡག་གི་ཉེན་ཁ་ཡོད་རེད། དེ་ག་ནང་བཞིན་བདག་ཁས་བླངས་མཁན་དང་བདག་ཁས་མི་བླངས་མཁན་དེ་གཉིས་པོ་དེ་གཞི་རིམ་གྱི་ལྟ་གྲུབ་འགལ་བ་ཡིན་ཙང་ཨ་ནི་བཟང་སྤྱོད་དེ་ཡང་འགལ་བ་ཆགས་འགྲོ་ཡག་གི་མི་འདྲ་བ་ཆགས་འགྲོ་ཡག་གི་ཉེན་ཁ་ཡོད་པ་ཡིན་ཙང་ཆོས་ལུགས་དང་མ་འདྲེས་པའི་བཟང་སྤྱོད་གསུང་དགོས་དེ་རེད། ད་ང་ཚོ་ཚིག་བེད་སྤྱོད་བཏང་པའི་སྐབས་ལ། ཆོས་ལུགས་དང་མ་འདྲེས་པའི་བཟང་སྤྱོད་གསུང་དགོས་པ་རེད་མ་གཏོགས་ཆོས་དང་མ་འདྲེས་པའི་བཟང་སྤྱོད་གསུངས་ན་ཏོག་ཙམ་ཚིག་དེ་མི་བདེ་བ་རེ་ཆགས་འགྲོ་གི་རེད། ཆོས་དང་མ་འདྲེས་པ་ཡོང་ཡག་དེ་ཁག་པོ་རེད། ཆོས་དང་ཆོས་ལུགས་གཉིས་པོ་དེ། དཔེར་ན། བུད་དྷ་དྷར་མ་ཟེར་ལབ་པ་ཡིན་ན་སངས་རྒྱས་ཀྱི་ཆོས་ཟེར་ཡག་ཅིག་རེད། བུད་དྷི་ཟམ་ཟེར་ལབ་པ་ཡིན་ན་ཨི་ཟམ་ཟེར་ཡག་གི་ཚིག་དེ་སླེབས་པ་ཡིན་ན་ད་ཡང་ཁོ་ལུགས་ཅིག་ཆགས་འགྲོ་བ་རེད། བྱས་ཙང་མང་པོ་གིས་ལབ་གི་འདུག་ཨང་དེ་ལ་ལྟ་གྲུབ་ཡོད་རེད་དེ་ཨི་ཟམ་ཡོད་མ་རེད། ད་དབྱིན་ཇི་སྐད་ལ་ཡང་ཨི་ཟམ་ཟེར་ཡག་དེ་ད་བོད་སྐད་ལ་ལུགས་ཟེར་ཡག་ཚིག་དེ་བེད་སྤྱོད་བཏང་པ་ཡིན་ན། དང་པོ་དེ་རང་བཞིན་གྱི་གཞི་རྩའི་ལྟ་གྲུབ། དབྱིན་ཇི་སྐད་ཆ་ནི Principle། ཆུ་ཡིན་ན་བརླན་ཞིང་གཤེར་བའི་རང་བཞིན། མེ་ཡིན་ན་ཚ་ཞིང་སྲེག་པའི་རང་བཞིན། དེ་ཁོ་རང་གི་གནས་ལུགས་དེ་འདྲ་ཅིག་ཡོད་ཨ་རེད་ཟེར་བ་དེ་ད་ཁོ་རང་བཞིན་གྱི་གནས་སྟངས་ཅིག་རེད། གྲུབ་མཐའི་སྒྲོམ་གཞི་ཆེན་པོ་གཅིག་ནང་ལོགས་ལ་སྦྱར་ནས་བཙུད་སླེབས་ཡོང་དུས་ཀ་ལ་ཨ་ནི་ཆོས་ལུགས་གཅིག་དང་འབྲེལ་བ་ཆགས་ཡོང་དུས་ཀ་ལ་དེ་ཆགས་འགྲོ་བ་རེད། བྱས་ཙང་ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་ཟེར་ནས་དུ་གསུངས་པ་ཡིན་ན Secular Ethics གི་གནས་སྟངས་དང་འགྲོགས་ཆེ་བ་རེད་བྱས་ད་གང་ལྟར་སྐྱབས་མགོན་རིན་པོ་ཆེས་དུས་རབས་ཉི་ཤུ་རྩ་གཅིག་པ་དང་དུས་རབས་ཉི་ཤུ་རྩ་གཉིས་པའི་སྐྱེ་འགྲོ་ཚོའི་དོན་དག་ལ་ཡང་བཟང་སྤྱོད་གལ་ཆེན་པོ་ཡིན་པ་དང་བཟང་སྤྱོད་དེ་ལག་ལེན་ལ་བསྟར་ཡག་གི་ཆེད་དུ་ཤེས་ཡོན་ལུགས་སྲོལ་གྱི་ནང་ལ་བཟང་སྤྱོད་ཀྱི་ཆ་ཤས་དེ་ཡོད་དགོས་ཡ་དང་དེ་ཡོད་པ་ལ་ཡང་ཆོས་ལུགས་དང་མ་འབྲེལ་བ་བྱས་ནས་ཆོས་ཡོད་མེད་ཡོངས་སུ་རྫོགས་པ་ལ། ཆོས་ལུགས་འདྲ་མིན་སྣ་ཚོགས་དང་ཆོས་ཡོད་མེད་ཡོངས་སུ་རྫོགས་པ་ལ་ཡང། གཅིག་གྱུར་ལ་ཁྱབ་ཐུབ་ཡག་གི། བཟང་སྤྱོད་ཀྱི་གནས་བབ་ཅིག་དགོས་ཡོད་པ་དེ་གཟིགས་བྱས། ཨ་ནི་ད་ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་ཟེར་ཡག་གི། ཞལ་གདམས་དེ་གདམས་ངག་དེ་གནང་དགོས་ཡག་གི་རྒྱུ་མཚན་དེ་རེད། ད་རྒྱུ་མཚན་དེ་བྱས་ཏེ། དངོས་ཡོད་གནས་སྟངས་ཀྱི་རྒྱུ་མཚན་ཤ་སྟག་ཅིག་རེད། མཐའ་དོན་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་གིས ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་རྣམ་དཔྱོད་གསར་གཏོད་ཀྱི་ཐོག་ནས་ནང་ཆོས་ཀྱི་སྡེ་སྣོད་གསུམ་པོ་དེ་དག་ནང་པའི་ཚན་རིག་དང་ནང་པའི་ལྟ་གྲུབ་ནང་པའི་ཆོས་ཞེས་དབྱེ་བ་གསུམ་དུ་ཕྱེ་གནང་མཛད་ཡོད་པའི་སྐོར་ལ་འགྲེལ་བརྗོད་གནང་དོན། གནས་ཚུལ་གཞན་པ་ཅིག་ཞུས་པ་ཡིན་ན ྋསྐྱབས་མགོན་རིན་པོ་ཆེའི་རྣམ་དཔྱོད་གསར་གཏོད་ཀྱི་གྲངས་ལ་ཡང་གཅིག་ག་རེ་ཡོད་ཅེ་ན། ཆོས་ལུགས་ག་འདྲས་ཤིག་ཡིན་པ་ཡིན་ནའི་ལྷག་པར་དུ་ནང་པའི་གཞུང་ལུགས་ལྟ་བུར་ཆ་མཚོན་པ་ཡིན་ན། ནང་པའི་སྡེ་སྣོད་གསུམ་གྱི་ནང་ལོགས་ལ། སྡེ་སྣོད་གསུམ་དང་སྡེ་སྣོད་གསུམ་གྱི་བརྗོད་བྱ་ལ་ཡང་དབྱེ་བ་ཕྱེ་བ་ཡིན་ན་གསུམ་ཕྱེ་ཡ་ཡོད་ཨ་རེད། ཚན་རིག་གི་ཆ། ལྟ་གྲུབ་ཀྱི་ཆ། ཆོས་ཀྱི་ཆ། བྱས་ཙང་ཚན་རིག་གི་ཆ་ཟེར་ཡ་དེ་གཞི་དངོས་པོའི་གནས་ལུགས། རྡུལ་ཕྲན་ག་འདྲས་སུ་གྲུབ་པ་རེད་འཇིག་རྟེན་ག་འདྲས་སུ་ཆགས་པ་རེད་ཟེར་དེ་གཞི་དངོས་པོའི་གནས་ལུགས་དེ་བྱས་ཏེ་ཚན་རིག་གི་ཆ་དེ་བྱས། ལྟ་གྲུབ་ཀྱི་ཆ་དེ། བདག་ཡོད་ཨ་རེད་ཡོད་ཨ་མ་རེད་དངོས་པོ་བདེན་པར་གྲུབ་པ་རེད་བདེན་པར་མ་གྲུབ་པ་རེད། ཕྱི་རོལ་གྱི་དོན་ཡོད་རེད་ཡོད་མ་རེད་ཟེར་དེ་ཚོའི་སྐོར་དེ་ལྟ་གྲུབ་ཀྱི་ཆ་དེ་བྱེད། ལམ་ག་འདྲས་བྱས་ནས་ཉམས་སུ་ལེན་དགོས་རེད། སྒྲིབ་པ་གཉིས་པོ་དེ་ག་འདྲས་བྱས་ནས་སྤང་དགོས་རེད། ལམ་ཉམས་ལེན་བྱས་ནས་ས་དང་ལམ་གྱི་རིམ་པ་ག་འདྲས་བྱས་ནས་བགྲོད་དགོས་རེད་དེ་བགྲོད་བྱས་ནས་མཐར་ཐུག་འབྲས་བུ་ག་འདྲས་ཐོབ་གི་རེད་ད་དེ་ཆོས་ཀྱི་ཆ་དེ་བྱེད། བྱས་ཙང་ཆོས་ལུགས་ཀྱི་ཆ་དེ་ཆོས་པའི་དོན་དག་ལ་རེད། དེ་མ་ཡིན་པའི་ལྟ་གྲུབ་ཀྱི་ཆ་དང་ཚན་རིག་གི་ཆ་དེ། ཆོས་ཁས་ལེན། ལེན་མ་ལེན། ག་འདྲས་ཅིག་ཡིན་པ་ཡིན། ཆོས་ལུགས་འདྲ་མིན་ག་འདྲས་ཅིག་ཡིན་པ་ཡིན། དཔེར་ན་སོ་སོའི་གཞུང་ནས་བཤད་པའི་ཚན་རིག་གི་ཆ་དང། ལྟ་གྲུབ་ཀྱི་ཆ་དེ་སྤྱད་དེ། སྒང་ག་ལོག་གིས་སློབ་སྦྱོང་བྱེད་ཡོད་པ་ཟེར་ད་སྒང་ག་ལོག་གིས་སློབ་སྦྱོང་བྱེད་ཡོད་པ་ཟེར་དུས་ག་ལ་སྒང་གས་དེ་ཁས་ལེན་དགོས་རེད་ཟེར་བ་མ་རེད། དཔེར་ན་ང་ཚོ་ནང་པ་ལྟ་བུར་ཟེར་ཆ་བཞག་པ་ཡིན་ན། ནང་པ་རང་ལ་ཡང་གྲུབ་མཐའ་མི་འདྲ་བ་བཞི་ཡོད་དེ་གྲུབ་མཐའ་སོ་སོ་སོའི་གྲུབ་མཐའ་བཟུང་བ་མ་གཏོགས། གྲུབ་མཐའ་གཞན་པ་སྒང་ག་ལོག་ཁས་ལེན་གྱི་མ་རེད་པ་ཡིན་ནའི་ཁོ་སློབ་སྦྱོང་བྱེད་ཀྱི་ཡོད་རེད་པ། དེ་འདྲ་ཡིན་དུས་སྐབས་འདི་ཡང། སངས་རྒྱས་པའི་གཞུང་ལུགས་ཀྱི་ནང་ལས་བཤད་པ་ཅིག་ཡིན་ཕྱིན་ཆད་ཆོས་ལུགས་དང་འབྲེལ་བ་ཡོད་པ་ཅིག་ཡིན་དགོས་ཀྱི་ཡོད་པ་མ་རེད། ཆོས་ལུགས་དང་མ་འབྲེལ་བ་ཟེར་དེ་བཤད་པའི་སྐབས་ལ་འབྲེལ་བའི་ཆོས་ལུགས་དེ། གཞི་ལམ་འབྲས་གསུམ། ལམ་གྱི་རྣམ་གཞག་དང་འབྲས་བུའི་རྣམ་གཞག་ཉམས་སུ་ལེན་པའི་རིམ་པ་འོ་དེ་སྤྱད་དེ་ད་ཆོས་རང་གི་ཆ་ཤས་དེ་རེད། དེ་དང་མ་འབྲེལ་བ་ཟེར་ནས་ལབ་དགོས་རེད། ད་རིང་འདིར་མཚམས་འཇོག་ཞུ་གི་ཡིན་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་གནང།